སྒྲིག་རིམ་གཟིགས་མོ་པ་ལྷན་རྒྱས་ཚང་མ་ལ་འཇུ་ལེ། དེ་ནས་ཀ་ཟུག་ལམ་སྒྲོན་བདེ་སྐྱིད་ཚོགས་པ་དང་ལམ་སྒྲོན་མཐོ་རིམ་སློབ་གྲྭས

ཡང་ང་དང་ཁོར་ཡུག་དང་འབྲེལ་ཏེ་ང་དང་བརྗོད་བྱ་སྣ་ཚོགས་ཤིག་ང་དང་ཡིད་རྟོན་རྒྱག་ཡའི་རིང་ལ་ཡོད་ཞུས་ཏེ་འོང་ལེ་ཞུས་གསུངས་པ་དེ་ནས་ཡིན་ན་ང་དང་མཁས་པ་ང་དང་ལ་དྭགས་སུ་ཁོང་རང་ནས་ང་དང་གསུང་བཤད་སྩལ་མཁན་སྐྱོད་ད་མཛད་ཅེས་ཟེར་ནོ་ག་ཡ་ཕི་ལོག་ནའང་སྐྱོད་ད་མཛད་ཅེས་ཟེར་ནོ། བདེ་ཆེན་ལས་ཡུལ་མལ་དུ་མ་བཀྲས་རྫ་ལམ་སྒྲོན་དབྱར་ཆོས་ཆེན་མོའི་ནང་ཀ་བཟོས Conference ནང Conclaves ཡོང་ཆེད་དུ་ནོག་དེ་ལམ་སྒྲོན་དབྱར་ཆོས་ཆེན་མོའི Conference ཕི་ཡ

སློབ་ཕྲུག་ནང་མཁས་པ་སྐྱོད་ཀྱི་ནང་སོང་པ་ཚང་མ་སྐྱོད་དེ་ཨི་ཧྥྟ་གཅིག་བཞག་སྟེ་བདུན་པོ་མཁས་པ་ཚང་མ་ནི་ངན་པོ་ཁོ་ནས་གསུང་བཤད་ཀུན་ཉན་ན་འགྲོ་རང་སྣང་ཡོངས་ཚིམ་ན་ཅིའི་དྲི་བ་སྒྲོ་དེ་དྲི་བོ་ན་སེ་སེ་སེ་སྐབས་ཤིག་སྒྲོ་ཚང་མའི་ཕི་ཡ་ཀ་ཟེར། དེ་ནས་འགྲེམས་སྟོན་དང་འབྲེལ་ཏེ་ཡང་ངེད་ར་ཏའི་དབང་མོ་ལ་རྩྭ་སྔ་ད་འགྲེམས་སྟོན་སྣ་ཚོགས་ཤིག་གཟིགས་ཅེས་སླང་ཨ་ད་མི་དམངས་སི་ཕི་ཡ་ཡོད་དུ་ནོག་གཞིས་སྟེང་ལས་བྱུང། འགྲེམས་སྟོན་སྔ་ད་སྤེ་རིག་རྩྭ་ན་ཅི་ཅིའི་རིང་སལ་ཡུལ་དུ་ནོག་ལེ།
ལམ་སྒྲོན་དབྱར་ཆོས་ཆེན་མོ་ཟེར་ནི་སྔ་ད་དེ་ཚོ་འགྲེམས་སྟོན་ནང་འབོར་དུས་འགྲེམས་སྟོན་འབོར་ཆེ་ཚད་མི་རྒྱུད་བོགས་ཏེ་བོན་འགྲེམས་སྟོན་ནི་ད་ཀྱི་ལགས་པ་ཕྲུ་གུ་ཀུན་ལགས་པ་མི་ཀུན་ཡང་ཕི་ལོག་ནས་ཁྱོང་མཁན་ནི་སྐྱོད་མཁན་ནི་མཁས་པ་ཀུན་ལ་དྭགས་སའི་ན་རི་མོ་ཀུན་བཙུགས་ཤི་འདུག་ཟེར་ཀན་པོ་ལ་དྭགས་སའི་གདོན་སྟངས་ཀུན་བཙུགས་ཤི་འདུག་ཟེར་ཀན་དེ་སྣ་ཚོགས་ང་ད་མང་པོ designer རོགས designer ཀུན་ཀ་ཟུག་ཀ་ཟུག་གིས་ན་བཟའ་རིག་ཅོ་རིག་ཟེར་ཀན་པོ་སོང་པ་ངས་བརྩོན་འགྲུས་པོ་ཏེ་བོན་ལ་དྭགས་སའི་བིང་ཀན་ལ་དྭགས་སའི་ན་བིང་ཀན་ནས་དེ་ཀུན culture ཡིན་འགྲོ་ང་ད་ཨར་དུ་ནོ་ཡོང་ཚུགས་ནས་ཨི exhibition དེ་ཐུར་ང་ད

དེ་ན་དེ་ན་མན་པ་ཡིད་གཞག་པོ་གཅིག་པོ་མན་པ་སྔ་ཐོག་ཀུན་གྱི་གཞི་གདངས་ག་ལིར་བསྡུར་ནས་ག་ལིར་དགུ་ནང་ཕེབས་ག་ལིར་བཅུ་བཙུགས་པ་ཕྲུ་གུ་ནས་མཚན་ཉིད་བཏབ་ཅེས་ནོ། མཚན་ཉིད་བཏབ་མཁན་ནི་ཕྲུ་གུ་སི་རིབ་ལམ་སྒྲོན་གཅིག་པོ་མན་པ་ཡང་སློབ་གྲྭ་ཀུན་ནས་སློབ་གྲྭ་སོ་སོ་ནས་ཁྱོང་ཅེས་ནོ། ག་སློབ་གྲྭའི་ནང་མཚན་ཉིད་པོ introduce བཅོས་ཏེ། སོང་པ་སང་དེ་སྣ་ཚོགས་དང་སྔ་ཐོག་ནང་ཕྱི་ཐོག་ཀུན། དེ་ནས་དགེ་བཤེས་ནང་རིང་པོ་ཆེ་ཀུན་ནས་བཀའ་སློབ་ས་བྱང་སྟེ་ཕྲུ་གུ་ན།
ག་ས་ལེ། དེ་ནས་མཚན་ཉིད་བཏབ་ཅེས་སྲུང་བ་དང་ཆོས་གཅིག་པུས་ག་མ་བཞུགས་ས་གཞན་ལྔ་དང་རང་བཞིན་ནི་ཅི་ཡིན།

དང་ང་ཞའི་བརྩོན་འགྲུས་པོ་བསྟོད་ཡོད་དེ་ཡོག་ཅིག་མིན་ཡིད་བཞིན་ནོར་བུ་མཇལ་ཅེས་ལ་ཡོག་ཅིག་མིན་ང་ལྟར་བསྟོད་དགའ་གྱོན་ཅིག་མིན་བ་ལ་ཚང་མས་འདོད་པ་ནོག་བྱ་ཡི་ནང་པ་མིན་པ་ཆུས་པ་འགྲོ་ཡང་ཆོས་ལུགས་ཚང་མ་ཚིག་ཚང་མས་འདོད་པ་ནོག་ཡིད་བཞིན་ནོར་བུ་མཇལ་ལས་འདི་སྐད་མོ་དེ་བོའི་ཕི་ཡ་ང་ཞའི་ཕྱོགས་ནས་ཚང་མ invitation ཡོད་དེ་ཡོག་ཅིག་མིན་ཙམ་ཐུབ་སྐྱོད་ན་བདེ་མོ་ནོག་ཟེར་མ་ག་ཙམ་ཐུབ་སྐྱོད་ན་ཏུ་སི་ཀ་སྐྱོད་ན་མ་བདེ་མོ་ནོག་དེ་མན་ནི seat པོ་གང་ཅི་ནོག

བཀའ་སྩལ་བྱུང། དེ་ནས་དབྱར་ཆོས་ཆེན་མོ་ལྔ་དང་ད་ལོ་ལམ་སྒྲོན་སློབ་གྲྭ་བྱས་རྗེས་ནན་ཏན་བསྐྱོད་པ་ནས་བར་ལ་ད་ཡང་ངེད་ཅག་གྲྭ་རིགས་མ་མང་པོ་ཞིག་བཅོ་ཅེས་སེ་ན་གོང་རོགས་མཛད་མཁན་མི་མང་པོ་ཞིག་ཐུགས་སྤྱི་དྲི་སྤང་ལས་བྱུང། ཡང་དེ་བས་སྐོར་ལངས་ཀྱང་སྨོན་ལ་སྒྲོག་སྤྲོ་ལས། དངོས་གནས་དྲང་ནས། དབྱར་ཆོས་ཆེན་མོ་བཅུ་ལྔ་དང་ཡང་བཅུ་ལམ་སྒྲོན་སློབ་གྲྭའི་ནང་བསྐོས་ཆགས་འགྲོ་མ་ག་ལ་ཡང་ལམ་སྒྲོན་དབྱར་ཆོས་ཆེན་མོ་མཛད་ཅེས་སི་ཕི་ཡ་མ་མི་མང་པོས་རོགས་མཛད།

བདག་གིས་ཡོང་ཅི་བྱས་ནས་ཐུགས་བསྤེ་ན་ང་དང་སློབ་གྲྭ་ཚང་མ་བྱམས་དང་སྙིང་རྗེ་སློབ་གྲྭ་གྱུར་འགྲོ། མ་སྐྱིད་པོ་ནང་འཐད་པའི་སློབ་གྲྭ་གྱུར་འགྲོ། ཀ་ས་འཇུ།
དེ་ནས་ད་སློབ་གྲྭ་ཁང་ནང་སློབ་ཕྲུག་ང་དང་སློབ་གྲྭ་ཁང་སོ་སོ་ནས་སློབ་ཕྲུག་གུན་སྐྱོད་ད་ད་ཅིན་མོ་ལ་བཟའ་ཚུལ་སློབ་དེ་ནས་དེ་ན་ནང་ཙོགས་ལ་དགེ་རྒན་གི་ནང་ལས་བྱོ་ཁོང་གུན་ལ་དམིགས་བསལ་ལ་ང་དང permission ཅིག་ཡ་ང་དང་གནང་བ་ཞིག་ལེན་ཏེ་སྐྱོད་དགོས་ཤེས་ཟོས་ན་ཡང་སུ་ཞིག་གི་ཁག་ཐུགས་ནང་འགྲིག་དེ་ནས་ཁྱེད་རང་ལས།